མཆོད་པ་ཕུལ་ཡང་ཟེར་མཆོད་པ་བཞེས་ཀྱི་མ་རེད་ཟེར་བཞེས་སུ་མི་གནང་སྟེ། འཇིག་རྟེན་འདི་རུ་སྡུག་བསྔལ་ཆེ་ཟེར། མ་ཤི་གོང་ལ་ཡང་ཨ་ནི་སྡུག་བསྔལ་ཆེན་པོ་ཅིག་མྱོང་གི་རེད་ཟེར། འཇིག་རྟེན་ཕ་རོལ་དམྱལ་བ་ན་ཟེར་འཇིག་རྟེན་ཕ་རོལ་དུ་དམྱལ་བ་ན་འགྲོ་གི་རེད་ཟེར། དམ་ཚིག་སྤྱོད་པ་འདས་པ་ཡིས་ཟེར། བར་དོ་གལ་སྲིད་ཨ་ནི་དམ་ཚིག་དང་སྡོམ་པ་ཉམས་པ་ཡིན་ན་ད་ཉེས་དམིགས་ཤིན་ཏུ་ཆེན་པོ་ཡིན་པ། རྨོངས་པའི་བདག་ཉིད་དེས་ཐོབ་བོ་ཞེས་གསུངས་སོ། དམ་ཚིག་དང་སྡོམ་པ་ཡལ་བར་དོར་ཏེ་སྔགས་ཀྱི་སྒོམ་འདོན་ཅི་བྱས་ཀྱང་ཡི་དམ་དང་སྲུང་མ་མཉེས་པའི་སྲུང་མ་མཉེས་པའི་ཐབས་མེད་ལ། དམ་ཚིག་ཉམས་པ་དེ་ལ་མཁའ་འགྲོ་དང་ཤ་ཟ་དུ་མས་འཚེ། དམ་ཚིག་ཉམས་སོང་ན་ཨ་ནི་མཁའ་འགྲོ་ཟེར་དེ་ང་ཚོ། འཇིག་རྟེན་འཇིག་རྟེན་པའི་མཁའ་འགྲོ་མ་དེ་འདྲ་ཡོད་རེད་པ། འོ་དེ་ཚོ་གིས་གནོད་བྱེད་ཀྱི་རེད། ཤ་ཟ་ཟེར་དེ་གདོན་འདྲེ། ཤ་ཟ་ཁའི་ཤ་གསུམ། ཤ་དམར་པོ་ཟ་ཁའི་གདོང་གྲི་རྫི་སིག་བོར་བ། འོ་དེ་ཚོ་སྐྱེད་ནུས་བྱེད་ཀྱི་རེད། དེ་ལ་ཡེ་སྟོང་གིས་ཀྱང་སྐྱོབ་མི་བྱེད་པ་ནི་ཡེ་སྟོང་གིས་དེ་ལ་རོ་བྱེད་ཐུབ་ཀྱི་མ་རེད། ཁྱེད་ཅོག་རྩ་རྒྱུད་ལས། དོང་ཙི་རྒྱུག་ཞིག་ཉིད་སྐྱོད་པ་གྲང་སིག་སོས་པར་ཐེ་ཚོམ་མེད། འོ་དོང་ཙི་རྒྱུག་ཞིག་ཟེར་ཏེ་དོང་ཙི་མ་སོང་གི་དེ་ཉིད་པ་ལ་སྐྱོད་པ་དེ་འདྲ་ཡིན་ན་གྲང་སིག་སོས་པར་ཐེ་ཚོམ་མེད། བདེ་སྐྱོབ་རྨོངས་པའི་བདག་ཉིད་ཀྱིས་བློས་སྐྱོར་ངེས་པའི་བདག་ཉིད་དེ། མཁའ་འགྲོ་མ་ཡིས་ཟོས་གྱུར་ཀྱང། དེ་ལ་ང་ནི་སྐྱོ་མི་བགྱིད། སྲོང་དབང་པོ་ཡི། ནོར་ན་ནི་སྒྲུབ་པོ་དེ་ནི་ཆུང་དུ་འདྲ། ཞེས་དང། ཤེས་ཀྱིས་ཤེས་ཀྱིས་རྒྱུ་སྟོང་དོན་ལས་ཀྱང་དེ་བཞིན་དུ་སོགས་སོ། དང་ཚིག་ཚུལ་བཞིན་དུ་མི་སྲོང་བ་སྲོག་ལྔ་ལ་སྤྱོད་པ་ནི་ཕྱིར་བརྫིས་ཀྱང། ཕྱིར་བརྫིས་ཀྱང་ནོར་རོ་པ། ཤེས་མཐོ་ཡི་བཀོད། ཤེས་མཐོ་ཡི་བཀོད། རྨི་དེ་དང་མཚུངས་པར། མེ་ལྔ་སྙིམ་པ་གསུམ་སོགས་ཡིན་པ་རེད། འོ་དེ་དང་ཚིག་ཉམས་པ་དང་ཚིག་ཚུལ་བྱེད་དུ་མི་ཆུག་པ་ཡིན་ན་ནི་སྔགས་ལ་འཇུག་པ་དེ་ཡིན་ན་ཕྱིས་བརྫིས་པ་ཡིན་ན་ནོར་རོ་བ་རེད། ནོར་རོ་ཁྱེད་ཤེས་ཐུབ་ཐུབ་དུ་གྲྭ་བ་ཡིད་སོང་ཡིན་པ་རེད། ལྷོ་པའི་རྒྱ་ནག་བུ་དེ་ཡིས་ཟེར། རྒྱ་ནག་བུ་དེས་ཟིན་ངེས་ཏེ། ཡེ་ཤེས་ཀྱང་ཤི་ཟིན་ངེས་ཏེ་ལྷོ་པའི་ཡེ་ཤེས་ཀྱང་ཆུད་ཟོས་ཏེ་དང་ཚིག་དང་སྡོམ་པ་ཚུལ་བྱེད་དུ་མི་སོང་བ་གསང་སྔགས་ཀྱི་ཚོགས་ལས། སྣ་ཚོགས་ཅེས་པ་ནི་རྫི་ཆས་ནོམ་པས་ནོམ་བུ་ཁེབས་པ་ལ་ཟེར། ཕྱི་གོས་དང་རྒྱན་གྱིས་བཀབ་པ་ལྟ་བུ་ཤིན་ཏུ་སྨད་པའི་གནས་སུ་གསུངས་པས། མཛེ་ནད་ཕོག་དེ་སྐད་དུ་ཟ་ནི་ཕྱི་གོས་གོས་བཟང་པོ་གོན་པ་ཡིན་ནའི་ནང་ལོགས་ནི་རྨ་རྒྱབ་བྱས་བསྡད་དེ་ཡོད་རེད་པ་དེ་དུ་སྐྱེས་པ་རེད། དེ་ལྟར་རྒྱུད་དང་གྲུབ་ཆེན་གྱི་གཞུང་མཐའ་དག་ནས་དམ་ཚིག་མི་སྲུང་བ་ལ་རྣམ་པ་ཀུན་ཏུ་སྨད་ཅིང། དམ་ཚིག་ཚུལ་བཞིན་དུ་སྲུང་བ་ལ། སྲུང་བ་ལ་རྣམ་པ་ཀུན་ཏུ་བསྔགས་པའི་ཚུལ་དེ་དག་ལ་ངེས་པ་བསྐྱེད་ནས་དམ་ཚིག་དང་སྡོམ་པ་སྲོག་ལས་ཀྱང་གཅེས་པར་སྲུང་དགོས་པ་ནི་སྡོམ་འབྱུང་ལས། ཇི་སྟེ་དངོས་གྲུབ་མཆོག་འདོད་ན་སྲོག་ནི་ཡོངས་སུ་གཏོང་ཡང་སླ། འཆི་བའི་དུས་ལ་བབ་ཀྱང་སླ། རྟག་ཏུ་དམ་ཚིག་བསྲུང་བར་བྱ། རང་གི་སྲོག་ནི་བློས་གཏོང་དགོས་ཀྱང་ཟེར་ན་དམ་ཚིག་དང་སྡོམ་པ་དང་འགལ་བྱེད་རྒྱུ་མ་རེད། དེ་གྱོང་ཆེན་པོ་ཞེ་དྲག་རེད་པ་དཔེར་ན་སྲོག་བློས་བཏང་བ་ཡིན་ན། ཚེ་འདི་ཉིད་གཅིག་པུ་རེད་པ། ད་དམ་ཚིག་དང་སྡོམ་པ་བརླག་བཅུག་པ་ཡིན་ན་ནི། དམ་ཚིག་དང་སྡོམ་པ་མེད་པར་བཟོས་པ་ཡིན་ན་ཚེ་རབས་མང་པོའི་བར་དུ་ཕུང་བཅུག་ནས་ནི་དམྱལ་བར་འགྲོ་དགོས་རེད་བ་འཆི་ཡང་དུས་ལ་བབ་ཀྱང་སླ། རྟག་ཏུ་དམ་ཚིག་བསྲུང་བར་བྱ་ཞེས་དམ་ཚིག་དང་སྡོམ་པ་སྲོག་དང་བསྡོས་ནས་སྲུང་དགོས་པར་གསུངས་པ་དང། རང་གི་སྲོག་ལས་ཀྱང་གཅེས་པར་བྱས་ཏེ་བསྲུང་བར་བྱའོ། དེ་ལ་དམ་ཚིག་དང་སྡོམ་པ་ངོ་མ་ཤེས་ན་སྲུང་རྒྱུ་མེད་པས། རྒྱུད་དོན་ལ་མཁས་པའི་བླ་མ་དམ་པ་ཚུལ་བཞིན་དུ་བསྟེན་ནས་སྔགས་ཀྱི་དམ་ཚིག་རྣམས་ཤེས་པར་བྱ་དགོས་ཤིང། དེའི་བསྡུས་དོན་ཙམ་ཞིག་བཀོད་ན། དེ་ལ་དམ་ཚིག་དང་སྡོམ་པ་ཞེས་བྱ་བའི་དོན་ནི། རྡོ་རྗེ་འཆང་གིས་སྔགས་ཀྱི་སྒོར་ཞུགས་པ་རྣམས་ཀྱིས་སྒོ་གསུམ་གྱི་སྤྱོད་པ་དེ་དང་དེ་ལྟ་བུ་ཞིག་བྱ་དགོས་སོ་ཞེས་བཅས་པ་དང། འོ་སྔགས་ཀྱི་ལམ་ལ། འཇུག་ཙ་ན་ནི་རང་གི་ལུས་ངག་ཡིད་གསུམ་གྱི་བྱ་བ་དེ་དེ་དང་དེ་ཞེས་བྱ་བ་ལ་གནས་དགོས་སྐོར་ལས་གསལ་ཏེ། ཨོ་དེ་དམ་ཚིག་ཡིན་པ་རེད་དམ་དམ་ཚིག་ཟེར་ཞེས་བཅས་པ་དང། དེ་དང་དེ་ལྟ་བུ་བྱ་མི་རུང་ཞེས་བཅས་པ་ལས་འདས་པའི་ཉེས་པ་རྣམས་སྲུང་ཞིང་སྤོང་བ་ནི་སྡོམ་པ་དང། རྡོ་རྗེ་འཆང་གིས་ཇི་ལྟར་བཅས་པ་ལས་འདའ་བར་མི་བྱེད་པ་ནི་དམ་ཚིག་ཡིན་པས་སོ། ཨོ་དམ་ཚིག་དང་སྡོམ་པ་གཉིས་པོ་དེ་ཁྱད་པར་དེ་རེད། གཉིས་ཀ་ཡེ་དེ་མི་དེ་གཅིག་པ་རེད། གཙོ་བོ་གཙོ་བོ་ནི་སྒོ་གསུམ་གྱི་སྤྱོད་པ། མི་རུང་བ་བྱ་བ་དེ་ལྟ་བུ་ལ་ནི་འཇུག་མི་ཆོག་ཟེར་ཏེ་བཀག་པ་དེ་སྡོམ་པ་བྱེད། དེ་ནས་རྡོ་རྗེ་འཆང་གིས་བཅས་པ་ལས་འདའ་བར་མི་བྱེད་པ་སྟེ། དེ་ལས་ང་འདའ་གི་མིན་ཟེར་དེ་དམ་ཚིག་ཟེར། ང་ཚོ་བོད་ན་མནའ་སྐྱེལ་ཙ་ན་མནའ་དེ་ལས་འདའ་བར་མི་བྱེད་ཟེར་དེ་ཚོད་མེད་དེ་རེད། ལྡོག་པས་ཕྱེ་བ་ཡིན་གྱི་ངོ་བོ་ཐ་དད་པ་མིན་ནམ་ཟེར་དེ་གཉིས་ངོ་བོ་གཅིག་པ་རེད། ཁོ་རང་མིང་བཏགས་ཚུལ་མི་འདྲ་མ་གཏོགས་ངོ་བོ་གཅིག་པ་རེད། དམ་ཚིག་དེ་ལ་རིགས་ལྔ་སྤྱི་ཡི་དམ་ཚིག་དང་སོ་སོ་ཡི་དམ་ཚིག་གཉིས་སུ་ཡོད་ཅེས་བཤད། འོ་ད་ཁ་སང་བཤད་པ་དེ་རེད་བ་རིགས་ལྔ་སྤྱི་ཡི་དམ་ཚིག་བཅུ། དེ་ནས་རྩ་ལྟུང་བཅུ་བཞི། སོ་སོ་ཡི་དམ་ཚིག་དེ་རིགས་ལྔ་སོ་སོ་ཡི་དམ་ཚིག་དེ་བཅུ་དགུ་ཡོད་རེད་བ། རིགས་ལྔ་སྤྱི་ཡི་དམ་ཚིག་ལ་མཐའ་ཡས་པ་ཞིག་ཡོད་ཀྱང་དོན་བསྡུ་ན་རྩ་བ་དང། ཡན་ལག་གི་དམ་ཚིག་གཉིས་སུ་འདུ་བ་ཟེར། རིགས་ལྔ་སྤྱི་ཡི་དམ་ཚིག་དེ་ལ་ཡང་ན་མཐའ་ཡས་པ་ཡོད་རེད་དེ་ཚུར་བསྡུ་གི་ཡིན་ན་རྩ་བ་དང་ཡན་ལག་གི་དམ་ཚིག་གཉིས་སུ་འདུ་གི་རེད་ཟེར། ཟ་བའི་དམ་ཚིག་བསྲུང་བའི་དམ་ཚིག་བསྟེན་པའི་དམ་ཚིག་གསུམ་དུ་འདུ་ཟེར། དེ་གསུམ་དུ་འདུ་བའི་དབང་དུ་བྱས་ན། ཟ་བའི་དམ་ཚིག་ནི་བཟའ་བཏུང་ཤ་ལྔ་དང་བདུད་རྩི་ལྔར་མོས་ནས་བྱིན་གྱིས་བརླབས་ཏེ་ཟེར།

བྱས་ཡོད་གསུངས་སོ་ནམ་མཁའི་སྤྱན་བྱིན་གྱིས་རློབ་ནས་ཟ་ཡག་མ་གཏོགས་གཞན་ཟ་ཆོག་པ་མ་རེད། ལྷ་ལ་མཆོད་པ་དང་རང་གིས་ལོངས་སྤྱོད་པ་དང་ཟས་ཀྱི་རྣལ་འབྱོར་རྒྱུད་ནས་བཤད་པ་ལྟར་བྱེད་པ་སོགས་སོ། དེ་ནས། བཟའ་བཏུང་དེ་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་དེ་ཚོ་བྱིན་གྱིས་རློབས། དེ་ནས་ལྷ་ལ་མཆོད་པ་ཕུལ། རང་གིས་ལོངས་སྤྱོད། འོ་དེ་ཟས་ཀྱི་རྣལ་འབྱོར་ཟེར་མཁན། ལམ་རིམ་ཆེན་མོ་ནང་ལ་ཟས་ཀྱི་རྣལ་འབྱོར་ཟེར་མཁན་ཡོད་རེད་བ་འོ་དེ་ཚོ་འགྲོ་འདུག། བསྲུང་བའི་དམ་ཚིག་ནི་རྩ་ལྟུང་བཅུ་བཞི་སྟེ། བཟའ་བའི་དམ་ཚིག་དང་བསྲུང་བའི་དམ་ཚིག་ཟེར་བ་རྩ་ལྟུང་བཅུ་བཞི་པོ་དེ་བསྲུང་བའི་དམ་ཚིག་དེ་ཡིན། རྩ་ལྟུང་བཅུ་བཞི་དང་སྦོམ་པོ་བརྒྱད་སོགས་སྔགས་ཀྱི་བསླབ་བྱ་ལས་འདས་པའི་ཉེས་པ་མཐའ་དག་སྲུང་ཞིང་སྤོང་བའོ། དེ་ཡང་ཉེས་པ་རྣམས་སོ་སོ་ཡི་ངོ་འཕྲོད་པར་བྱས་ནས་ཐུན་དྲུག་ཏུ་རང་རྒྱུད་ལ་ཉེས་པ་དེ་དག་གིས་གོས་མ་གོས་བརྟགས་ནས་སྡོམ་སེམས་བསྟེན་ཞེས་ཟེར། ཧོ་ཐུན་དྲུག་བླ་མའི་རྣལ་འབྱོར་དེ་མ་འདོན་ན་སྐྱོན་དེ་འདྲ་ཡོད་རེད། ཐུན་དྲུག་བླ་མའི་རྣལ་འབྱོར་འདོན་པ་ཡིན་ན་གང་གའི་དོན་འགྲུབ་པ་དེ་བཟོས་ནོ། ཐུན་དྲུག་ཏུ་བསྟེན་བྱས་ནས།

བག་མེད་པ་དང་ཉོན་མོངས་མང་བ་སྟེ་ལྟུང་བ་འབྱུང་བའི་སྒོ་བཞི་པོ་དེ་དག་བཀག་ནས་བསྲུང་བའོ། མི་ཤེས་པས་ལྟུང་བ་འབྱུང་བའི་སྒོ་ཟེར་ག་ཟེར་ཤེས་རེད་བ། རྩ་ལྟུང་བཅུ་བཞི་པོ་དེ་ནི་ངོ་བོ་མཚོན་མ་དག་ཅིག་ངོ་མི་ཤེས་ན་ཁོ་ངོ་མི་ཤེས་ཡིན་ས་རྩ་ལྟུང་བྱུང་ན་ཡང་རང་གིས་ཧ་མི་གོ་བྱས། རྩ་ལྟུང་ཉེས་པ་ནི་བྱུང་ཚར་རེད་སོ་སོ་ཡིས་ཤེས་ནི་ཤེས་མ་རེད་བ་དེས་ས་རྩ་ལྟུང་དེ་ངོ་ཤེས་པར་བྱས་མི་ཤེས་པ། མ་གུས་པ་ཟེར་མཁན་དེ་ནི་སངས་རྒྱས་ལ་མ་གུས་པ།

ཨ་ཙི་ཚོ་ཅུང་ལ་བག་མེད་པས་ལྟུང་བ་འབྱུང་སྒོ་ཟེར། དུས་རྒྱུན་དུ་དྲན་ཤེས་བག་ཡོད་བསྟེན་དགོས་རེད་ཟེར། དྲན་ཤེས་དེ་ཡང་ནས་ཡང་དུ་བསྟེན་པ་ཡིན་ན་ནི་མ་བརྗེད་པ་ཡོང་གི་རེད། དྲན་ཤེས་བག་ཡོད་མ་བསྟེན་པ་ཡིན་ན་ནི་རྩ་ལྟུང་བྱུང་ཚར་ན་སོ་སོ་ག་ག་ཧ་མི་གོ་བྱས་བག་མེད་རྐྱང་རྐྱང་ལ་ཡིད་ཆེས་ནས་དེ་སོ་བསྡད་དེ། ཨོ་ཐོག་ཡོང་གི་རེད། དེ་ནི་ཉོན་མོངས་མང་བའི་དབང་གིས་རྩ་ལྟུང་འབྱུང་བ་ཟེར་མཁན་དེ་ང་རང་ཚོ་ལ་ཡོང་ཉེན་ཆེན་པོ་ཞེ་དྲག་རེད། ང་རང་ཚོ་ལ་ཡང་ནས་ཁོང་ཁྲོ་ལ་སོགས་པ་ཚོ་ཡང་ནས་ཡང་དུ་ཡོང་གི་འདུག་ཨང། ཉོན་མོངས་དུག་གསུམ་གྱི་བལ་གོང་བུ་འདྲ་མོ་ཅིག་ལ་ཆ་བྱས་ནས། ཉོན་མོངས་དེ་ཡོད་དེ་མེད་ཟེར་ཡས་ང་རང་ཚོ་ལ་བྱོན་ནས་དབྱེ་བ་ཕྱེ་ཡོད་མ་རེད་ཉོན་མོངས་གང་ག་ཚོགས་ཚོགས་འདི་ལ་ཡོང་གི་རེད་བ། ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་གང་ག་ང་རང་ཚོ་ལ་ཡོད་རེད་བ། དེ་ཡོད་པ་ཡིན་ས་ཉོན་མོངས་པའི་དབང་གིས་ཡང་ན་རྩ་ལྟུང་འབྱུང་འགྲོ་གི་རེད། ཉོན་མོངས་ཀྱིས་བཀག་ནས་བཀག་མ་ཐུབ་པ་བྱས་རྩ་ལྟུང་འབྱུང། ཉོན་མོངས་ཟེར་མཁན་དེ་སོ་སོ་ཡི་གནོད་བྱེད་གང་ཡོད་དེ་ཀུན་ལ། རང་གི་གྲོགས་པོ་གཅིག་ཡིན་པའི་བཟོ་ལྟ་འདྲ་བྱས་གནོད་བྱེད་གར་ཡོང་གི་རེད་བ་ད་སོ་སོ་ལས་ཕ་རོལ་གྱི་དགྲ་ནང་བཞིན་བྱས་ནས་གནོད་བྱེད་གར་ཡོང་གི་མ་རེད། ཁོང་ཁྲོ་ཞེ་དྲག་ཟ་དུས་ཁོ་ལ་ང་རང་ཚོ་ཁོང་ཁྲོ་དེ་སོ་སོ་ཡི་རོགས་པ་སོ་སོ་ཡི་རོགས་བྱེད་ཀྱི་ཡིན་པའི་བཟོ་ལྟ་འདྲ་བྱས་སྙིང་གི་གཏིང་ལས་བཟང་གུ་གུ་དུ་མ་ཁོང་ཁྲོ་དེ་སྙིང་ནས་ཡར་སྐྱེས་འོང་གི་འདུག་པ་དེ་ཡར་སྐྱེས་ཡས་དེ་སོ་སོའི་གྲོགས་པོ་ངོ་མ་ཅིག་ཡིན་པའི་བཟོ་ལྟ་ནི་ངོ་མ་བྱེད་ཀྱི་ཡིན་ན་སོ་སོའི་དགྲ་བོ་ངོ་མ་དེ་རེད་དེ། ང་གི་གྲོགས་པོ་ངོ་མ་ཅིག་ཡིན་བསམ་སར་མ་བྱེད་ཅེས་བྱས་ནས་ཨ་ནི་ཁོང་ཁྲོ་དེ་ལ་རོགས་བྱས་ནས། གར་བཟི་བས་ཁོང་ཁྲོ་ཟ་ནས་ད་ལྟ་ཟ་རེ་སྐྱོ་ཁྱོད་རྒྱུ་མཚན་རྣམ་པ་ཐམས་ཅད་དུ་བསམས་ནས། ཁོས་ང་ལ་གནོད་དེ་ལྟ་དེ་ཞིག་བྱ་བར་བྱས་སོ་སྔ་མ་ཡང་དེ་ལྟ་དེ་ཞིག་བྱ་བར་བྱས་སོ་ད་ལྟ་ཡང་དེ་ལྟ་བུ་བྱས་སོ་མ་འོངས་པ་ན་ཡང་དེ་ལྟ་དེ་ཞིག་བྱ་བར་འགྱུར་བར་བྱེད་ཀྱི། ཡང་ན་ནི་ང་ཡི་གཉེན་དེ་ཚོ་ལ་གནོད་པ་དེ་ལྟ་དེ་ཞིག་བྱ་བར་བྱས་སོ་སོ་སོས་རྒྱུ་མཚན་མང་པོ་ཅིག་བགྲང་བ་བྱས་ནས་ཁོང་ཁྲོ་དེ་སེལ་ཐབས་མེད། ཆེར་གཏོང་ཡས་དེ་ཁོང་ཁྲོ་དེ་གྲོགས་པོ་ཡིན་པ་ཞིག་དང་འདྲ། དེ་དག་ཉོན་མོངས་ཟེར་མཁན་དེ་རང་ལ་གནོད་བྱེད་འོང་སྟེ་གཉེན་གྱི་བཅས་ལས་ནི་སོ་སོའི་རོགས་པོ་ཡིན་པ་ཞིག་དང་འདྲ་བའི་གནོད་བྱེད་མ་གཏོགས་ཕྱི་རོལ་གྱི་དགྲ་ཡི་གནོད་བྱེད་དེ་དེ་ལས་སླ་ཡོད་རེད། ཁོ་ག་རེ་རེད་ཟེར་ན་ཕྱི་ཡི་དགྲ་དེ་རེད་བ་ཕྱི་ཡི་དགྲ་ཡིན་ས་སོ་སོའི་གནོད་བྱེད་དེ་གནོད་བྱེད་ཡིན་པ་ངོ་ཤེས་ཀྱི་རེད།

དེ་མེད་པར་ལྕགས་ཟ་སོ་ན་ཞིག་བཞེས་ནས་ད་ང་གྱོང་མ་སོང་སོ་སོ་ནམ་བྱེད་འབད་ན་རྐུན་མ་ཁྲིད་ཟིག་ག་སྒྲོལ་ཚར་ཏེ་ལྕགས་ལ་གོན་ཁ་ཁྱེད་སྟོང་པ་སྟོང་ཆ་རེ་ཟ་སོ་ན་དེ་ནས་བཞེས་ནས་གྲ་སྒྲིག་བྱེད་པའི་སྲིད་ད་རེད། དེ་ནས་བཞེས་ནས་རྐུན་མ་བཀག་ཡས་ཀྱི་སྲོང་ལོ་སྟོང་པའི་སྲིད་ད་རེད་ཆགས། ཉོན་མོངས་པ་ཟེར་དེ་ང་རང་ཚོ་གནོད་བྱེད།

རང་གི་ཉེ་གནས་ཉེ་གནས་ཡེ་ཤེས་ཀྱི་དབང། སྒྱུ་མ་སྐུ་མྱ་ངན་ལས་འདས་ཚར་དེ་ནས་གཞི་ནས་ལྷུང་བཟེད་ནང་དུ་དྲིལ་བུ་རྡོ་རྗེ་ཐོན་ནས། ཨ་ནི་མི་ཁོང་གི་སློབ་མ་ཚོ་ཡ་མཚན་འདྲ་ཅིག་བསྟན། ཨ་དགེ་བཤེས་པུ་ཏོ་བ་སྔགས་རྩ་ནས་ཉམས་སུ་བླང་གི་མེད་བསམ་སོ་ནམ་དྲན་པ་རེད་དེ་ངོ་མ་བྱས་ཀྱི་ཡིན་ན་སྔགས་ཉམས་སུ་བླང་དགོས་པ་རེད་བསམ་སོ་ནམ་བྱས། རྡོ་རྗེ་དྲིལ་བུ་ས་དྲི་མ་འདི་ཚོ་དམ་ཚིག་གི་རྡོ་རྗེ་དང་དམ་ཚིག་དྲིལ་བུ་ས་དྲི་མ་འདི་ཚོ། མི་ཚང་མ་མཐོང་རྒྱུ་མཐོང་ཡས་མེད་པ་རེད་མཐོང་བཅུག་རྒྱུ་མེད་པ་རེད།

མ་རྒྱུད་ཀྱི་དངོས་ཤུགས་ཞག་གཅིག་དུ་མ་ཚོགས་ཕ་རྒྱུད་ཐུན་མོང་མ་ཡིན་པའི་བཅུ་དགུ་ཡིན་ན་ཅང་ཏེའུ་དགུ་དགུ་མེད། མ་རྒྱུད་ལས་ཀ་རོས་ཟངས་སྦྲ་མར་རོ་ཟེར་བའི་དེ་ཡིན་ན་སྟོང་མོ་དགུ་གཅིག་ཡིན། སྟོང་མོ་སྲིང་སྟེ། སྟོང་མོ་གྱི་མེས་སྲིང་བྱས་པའི་རོ་ཨ་ཏི་བསྐོལ་བར་བྱེད་ཁྱེད་ཀྱིས་འདྲ་སྦྲ་མར་རོ་སྲིང་བྱས་དེ་ཡིན་པས་རེད། ས་ཁ་འདྲ་ཁ་སྲིང་དེ་མ་རྒྱུད་ཀྱི་ཐུན་མོང་མ་ཡིན་པའི་ཡའི་ཆ་ཚད་ཅིག་རེད། ཁ་འདྲ་ཁ་དེ་ཡིན་ན་ང་རང་ས། དཔལ་འཁོར་ལོ་སྡོམ་པ་གི་རྟེན་དང་བརྟེན་པའི་དཀྱིལ་འཁོར་ཡོངས་སུ་རྫོགས་པ་གཅིག་མཚོན་པ་རེད། དཔལ་འཁོར་ལོ་སྡོམ་པ་གི་ཁ་ཊྭཱཾ་ག་དེ་ས་རིན་པོ་ཆེ་གྲུབ་པ་དེ་ལས་ནི་མ་གི་ཡུ་བ་དེ་ལ་ཟུར་བརྒྱད་ཡོད་རེད། ཡུ་བ་དེ་ལ་ཟུར་བརྒྱད་ཡོད་པ་ཅིག། འོག་འོག་དེ་ན་རྡོ་རྗེ་རྩེ་གཅིག་པ་རྩེ་གཅིག་མ་གཏོགས་མེད་མཁན་ཅིག། འོ་དེ་རྡོ་རྗེ་རྩེ་གཅིག་པ་དེ་ནི་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་ངོ་བོ་ཡིན་པ་དེ་ལས་ཡར་ཐོན་འོང་མཁན་ཅིག།

སྣ་ཚོགས་རྡོ་རྗེ་དེ་འོག་ལ་བཞག་རྒྱུ་དེ་འདྲ་འདུག་པ་དེ་མ་འདྲེས་པར་བུམ་པ་དེ་འོག་ལ་བཞག་དགོས། བུམ་པ་དེ་ཡིན་ན་དཔལ་འཁོར་ལོ་སྡོམ་པ་གྱི་གཞལ་ཡས་ཁང་མཚོན་པ་རེད། ང་ཚོ་རྣམ་བུམ་ཟེར་གཅིག་དང་ལས་བུམ་ཟེར་རྣམ་བུམ་ཟེར་དེ་གཞལ་ཡས་ཁང་རྟེན་དང་བརྟེན་པ་ཆ་ཚང་གཅིག་བྱེད་རྒྱུ་འདུག་པ་དེ་ས་བུམ་པ་དེ་གཞལ་ཡས་ཁང་མཚོན་པ་རེད། དེ་ཡི་སྟེང་དུ་སྣ་ཚོགས་རྡོ་རྗེ་ཟེར་དེ་འདྲ་ཅིག་ཡོད་རེད། དེ་ཡིན་ན་སྒོ་མཚམས་མ་བརྒྱད་ཟེར་དེ། དཔལ་འཁོར་ལོ་སྡོམ་པ་གྱི་སྒོ་མཚམས་མ་བརྒྱད་ཟེར་དེ། ཕྱོགས་མཚམས་ཕྱོགས་མཚམས་རྣམས་སུ་འཛིན་པའི་ཁྭ་གདོང་མ་དང། དེ་ནས་འུག་གདོང་མ་དང་སོ་ནམ་དེ་འདྲ་ཡོད་རེད་བ་དེ་ཚོ་མཚོན་པ་རེད། དེ་ཡི་སྟེང་དེ་མི་མགོ་སྐྱེས་བུ་གསུམ་ཡོད་རེད་བ་མི་མགོ་རློན་པ་བྱས། མི་མགོ། རྙིང་པ་བྱས་སྐམ་པོ་བྱས་དེ་གསུམ་པོ་དེ་སྐུ་གསུང་ཐུགས་ཀྱི་འཁོར་ལོ་གསུམ་པོ་དེ། ཐུགས་རྡོ་རྗེ་ལྷ་ཚོགས་ནི་དཔའ་བོ་དཔའ་མོ་བརྒྱད། གསུང་རྡོ་རྗེ་ལྷ་ཚོགས་དཔའ་བོ་དཔའ་མོ་བརྒྱད།

དེའི་ནང་དུ་ཤ་ལྔ་དང་བདུད་རྩི་ལྔ་ཟེར་དེ་རིགས་ལྔ་དང། ཡུམ་ལྔ་དང། དེ་འདྲ་མཚོན་གྱི་འདུག་པ། དགང་གཟར་དགང་བླུགས་ཟེར་དེ་སྦྱིན་སྲེག་རྒྱག་དུས་དགོས་པ་རེད་བ། དེ་ནི་བུམ་པ་བཅས། རྒྱན་དྲུག་ལ་སོགས་པ་ཟེར་རྒྱན་དྲུག་ཟེར་རུས་པའི་རྒྱན་དྲུག་དང་རིན་པོ་ཆེའི་རྒྱན་དྲུག་ཟེར་རྣམས་འདི་འདྲ་ཡོད་པ་ཞེས་སོགས་ལ་སོགས་པ་རྒྱུད་ནས་བཤད་པའི་དམ་ཚིག་གི་རྫས་རྣམས་བཅང་བའོ། ཟེར་ཏོ། དོ་དགོང་དེ་བཞག་དགོས་དགོས་མི་འདྲ། དེ་བཞག་བྱས་ནས། རྩ་བ། རྩ་གཞུང་དེ་གཅིག་ཀློག་ཞིག་བྱེད།

གོང་ནོར་ལྷ་སྐུ་ཆེ་བར་བྱིན་གྱིས་རློབས་སྙིང་རྗེ་བདག་གི་བདུད་རྩི་གཡོན་དག་ཏུ་དགོད་བྱོལ་ཞེས་ཚེ་བཀོད་བཀའ་ལས་འབྱུང་བའི་འོད་ཟེར་གྱིས་ལུས་ཟུང་དུ་གྱུར་པའི་ལོ་ཚིགས་དེ་མངོན་དུ་གྱུར་པར་བྱིན་གྱིས་རློབས། ལོག་ན་མ་ཟད་འཆི་བའི་དུས་ཀྱི་ན་བརྩེ་ཐོ་ཚོམ་གྱི་བླ་མའི་ཕུར་བ་ནི་གཏོང་ཁང་ཡང་དག་བརྒྱུད་པའི་མདོ་སྔགས་ཀྱི་དག་པའི་ཞིང་དུ་སྟོན་པར་བྱིན་གྱིས་རློབས་མདོར་ན་སྐྱེ་ཤི་ལྕི་བ་ཐམས་ཅད་དུ་མགོན་པོ་ཁྱོད་ཀྱི་སྒྲིབ་གཉིས་ཀྱིས་ཟང་སྐུ་གསུང་དུ་གྱུར་གསུང་དབང་བཀོད་མཛད་པའི་གསེར་གྱི་ཐུ་བོ་གྱུར་བར་བྱིན་གྱིས་རློབས། མགོན་ཁྱོད་གོང་དུ་མངོན་པར་སངས་རྒྱས་པའི་ཁུར་གྱིས་ཐོག་མ་ཉིད་དུ་བདག་གི་གནས་མཁར་རྟ་མགྲིན་དགོན་དུ་མ

གྲུབ་མཆོག་དྷརྨ་བཛྲ་ཡབ་སྲས་ཀྱི་བཀའ་སྲོལ། སྐལ་ལྡན་གྱི་སྐྱེས་བུ་མྱུར་བ་མྱུར་བར་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་སར་ཁྲིད་པར་བྱ་བའི་ཟབ་མོ་བླ་མའི་རྣལ་འབྱོར་ནི་གང་བཤད་པར་བྱ་བའི་ཆོས་སོ། དེ་ལ་ཡང་ས་བཅད་ཀྱི་དབང་དུ་བྱས་ན་གདམས་པའི་ཁུངས་བཤད་པ་དང། གདམས་པའི་ཆེ་བ་བཤད་པ་དང་གདམས་པ་ཇི་ལྟར་ཉམས་སུ་ལེན་པའི་ཚུལ་གསུམ་ཡོད་པས། ད་གདམས་པ་ཇི་ལྟར་ཉམས་སུ་ལེན་པའི་ཚུལ་དེ་ཡིས།

དབང་ལ་བརྟེན་ནས་འཇུག་པ་མ་གཏོགས་གཞན་དབང་མེད་པ་ཡིན་ན་རྒྱུད་སྡེ་བཞི་པོ་གང་ལ་འཇུག་པ་མེད་པ། ལམ་ཐུན་མོང་བས་རྒྱུད་སྦྱངས་པའི་སྒོ་ནས་ནི། རྡོ་རྗེ་སློབ་དཔོན་གྱི་སྐུ་མདུན་དྲུང་དུ་དབང། དེ་ནས་རྒྱུད་སྡེ་ནས་བཤད་པའི་དཀྱིལ་འཁོར་ཅིག་གི་ནང་དུ་དེ་ནས་དབང་ཐོབ་ནས་དེ་ནས་བྱས་ནི། རྒྱུད་ཀྱི་དོན་ཉམས་སུ་བླངས་པ་དང། དཔེ་ཆ་སློབ་པ་ཐོས་བསམ་སྒོམ་གསུམ་བྱེད་པ་ཚང་མ་དང་བཅས་དེ་བྱེད་ཆོག་གི་རེད་པ། ད་དེ་ཡིན་ཙང་ང་ཚོ་བླ་མེད་ཀྱི་རྒྱུད་ལ་ཞུགས་པ་ལ་ཡང

སྒོ་ནས་དེ་ནས་རྗེས་མ། སངས་རྒྱས་ཀྱི་གོ་འཕང་མ་ཐོབ་ཀྱི་བར་དུ་ལམ་ཡོངས་སུ་རྫོགས་པ་ཚང་མ་དང་བཅས་དབང་གི་ཁོངས་སུ་བསྟེན་ནས། དབང་གི་ཁོངས་སུ་སྡོད་ཅིང་བསྟེན་པའི་གྲོགས་སུ་ཡིན་པ་རེད། ད་དེ་ཡིན་ཙང་དབང་དེ་ཚར་བྱས་ནི་དམ་ཚིག་དང་སྡོམ་པ་བསྲུང་ཡ་དེ། ད་དམ་ཚིག་དང་སྡོམ་པ་དེ་ཚུལ་བཞིན་དུ་མ་བསྲུངས་ན་དབང་ཐོབ་པ་ཡིན་ནའི་རང་གི་རག་ཁྲ་ལ་གཏོང་ཡ་ཀྱི་མ་གཏོགས་ག་གེ་ཡོད་མ་རེད་པ་སོ་སོ་སོ་དམྱལ་བའི་ནང་འགྲོ་ཡ་ཀྱི་མ་གཏོགས་དེ་འདྲ་ཡིན་ཙང་དབང་དུས་སུ་ཁས་བླངས་པས། ཐུན་མོང་དང་ཐུན་མོང་མ་ཡིན་པའི་སྡོམ་པ་ཁས་བླངས་པ་ཡིན་ཙང། ཐུན་མོང་གི་སྡོམ་པ་བྱང་སེམས་ཀྱི་སྡོམ་པ། བྱང་སེམས་ཀྱི་སྡོམ་པ་དེ་ལ་ཡང་རྩ་ལྟུང་བཅོ་བརྒྱད་ཉེས་བྱས་བཞི་བཅུ་ཞེ་དྲུག། འོ་དེ་ཚོ་དྲངས་ཏེ་ཁས་བླངས་པ་ནང་བཞིན་བྱས་ནས་བསྲུང་དགོས་པ་དང། སྔགས་ཀྱི་སྡོམ་པ་དེ་ལ་ཡང་དེ་ནས་རྩ་ལྟུང་བཅུ་བཞི་དང་སྦོམ་པོ་བརྒྱད། འོ་དེ་ཚོ་དྲངས་ཏེ་དབང་དུས་སུ་ཁས་བླངས་པ་ནང་བཞིན་བྱས་ནི་བསྲུང་དགོས་པ། རིགས་ལྔ་སོ་སོ་ཡི་དམ་ཚིག་དེ་ལ་དམ་ཚིག་བཅུ་དགུ། འོ་དེ་དབུས།

བྱང་སེམས་གསང་སྔགས་གཉིས་པོ་དེ་ནི་ད་ག་རེད། ལྟུང་བ་འབྱུང་བའི་སྒོ་བཞི་པོ་དེ་མ་བཀག་ན་ནི་ལྟུང་བ་དེ་ཡོང་གི་རེད་བ། དགུ་བཞི་པོ་དེ་ནི་མི་ཤེས་པ་ལྟུང་བ་འབྱུང་བའི་སྒོ་ཟེར་མཁན་དེ་བཀག་བྱེད་པ་ལ་ནི་རང་གི་བསྲུང་ཡས་ཀྱི་དེ་ནི་ལྟུང་བ་ག་རེ་ག་རེ་ཡོད་བ། ལྟུང་བ་གི་ངོ་བོ་ག་རེ་ཡིན་པ་དེ་ཚོ་དྲངས་ཏེ་ཡེ་ནས་ཕྲ་ཞིབ་ཕྲ་བ་ཅིག་ནི་ཤེས་དགོས་གོ་དེ་མ་ཤེས་ན་མི་ཤེས་པ་ཡིན་ཙང་མི་ཤེས་པ་ཁོ་རང་རང་ཡེ་ནས་སྟོང་བ་སྦྱོང་དགོས། ཡེ་ནས་མ་གུས་པ་ལྟུང་བ་འབྱུང་སྒོ་ཟེར་མཁན་དེ་བཀག་པ་བྱེད་པ་ལ་སངས་རྒྱས་དང་སངས་རྒྱས་ཀྱི་བཅས་པ་ལ་དེ་ཚོ་ཡིད་ཆེས་ཀྱི་དད་པ་བྱེད་བྱས་ནི། ད་སངས་རྒྱས་ཀྱིས་རྫུན་བཤད་ཀྱི་མ་རེད་སངས་རྒྱས་ཀྱིས་བཤད་པ་ཚང་མ་ཐམས་ཅད་ཡེ་ནས་བདེན་པ་རང་རེད་ད། དེ་ཚུལ་བཞིན་དུ་བསམ་པ་ཡིན་ན་རང་ལ་ཕན་གྱི་རེད། སངས་རྒྱས་ཀྱི་བཀའ་དེ་ཚུལ་བཞིན་དུ་སྒྲུབ་མ་ཐུབ་ན་རང་ལ་ནི་གནོད་ཀྱི་རེད་སོང་ཟེར་ནམ་ཅེས་བཀའ་ལ་གུས་པ་བྱས་ནས། སངས་རྒྱས་ཀྱི་བཀའ་ཕྲ་མོ་ཙམ་ཁྱད་དུ་གསོད་པ་ལ་ཡང་ནི་དཔེར་ན། དེ་ནས་ཀླུ་ཡི་རྒྱལ་པོ་ཨེ་ལ་འདབ་རེ་ཟུ་ལྟར་ནམ། འོ་དེ་འདྲ་བྱས་པས། འོ་དེ་ན་ཡིན་ཅེས་བྱས་ནས་ནི་སངས་རྒྱས་ཀྱི་བཀའ་སུ་ཡིན་ཏེ་ཅུང་ཟད་ཅིག་ཁྱད་དུ་གསོད་པ་ཡིན་ནའི་ང་ཚོ། དེས།

སངས་རྒྱས་ཀྱིས་གསུངས་པའི་འགོ་བཤེས་གཉེན་བསྟེན་ཚུལ་ནས་བཟུང་སྟེ་མི་སློབ་ཟུང་འཇུག་བར་དེ་དང་རྒྱལ་བའི་ཆོས་ཀྱི་ཕུང་པོ་ཇི་སྙེད་བཀའ་སྩལ་པ་ཚང་མ་ཐམས་ཅད་རང་གི་ཉམས་ལེན་ཡིན་པ་རྐྱང་རྐྱང་རེད་ང་རང་ཚོ་ལྟོ་ཆས་ལ་མཚོན་ན་ང་རང་ཚོ་ཟ་ཡ་རྐྱང་རྐྱང་རེད་དེ་གནས་སྐབས་ཀྱི་ཚང་མ་ཟ་མ་ཐུབ་ན་རྗེས་མ་ག་ལེ་ག་ལེ་ཟ་ཡ་རེད་སོང་ཟེར་ནའམ་ལྟོ་ཆས་ཡིན་ན་དེ་འདྲ་ཅིག་ཡོང་སྐོར་བ་དེ་ནང་བཞིན་བྱས་བྱས་ན་རྒྱལ་བའི་བཀའ་དྲི་མ་མེད་པ་དེ་དག་ཚང་མ་ཐམས་ཅད་རང་གི་ཉམས་སུ་བླང་བྱ། རང་ཉིད་རང་ཉིད་ཀྱི་ཆེད་དུ་གསུངས་པ་ཡིན་པ། ཧཱ། རང་གི་ཡིད་ནི་རིམ་པ་རིམ་པ་བཞིན་དུ་ཉམས་སུ་བླང་བྱ་ཡིན་པ། དེ་འདྲ་ཡིན་ཙང་དོར་རྒྱུ་གཅིག་མེད་པ་རེད་དེ་སངས་རྒྱས་ཀྱི་བཀའ་ཟེར་མཁན་དེ། དེ་ཚུར་སྦྲུལ་ཡལ་གྱི་དོ་ཕ་དོ་ཡལ་དོ་དེ་འདྲ་གཅིག་མེད་པ་རེད། ཡིན་ཙང་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཞིག་དང་གསུང་རབ་མ་ལུས་ཟེར་མཁན་དེ། རྒྱལ་བའི་བཀའ་ཇི་སྙེད་ཡོད་པ་ཚང་མ་ཐམས་ཅད་རང་གི་གདམས་ངག་རེད། ཚང་མ་ཐམས་ཅད་ཉམས་སུ་བླང་བྱ་ཤོར་སྐྱོན་བཅོས་རེད། སྔོན་ཐོན་སོང་ཡིན་ཙང་དེ་ནས་མ་གུས་པའི་ལྟུང་བ་འབྱུང་བའི་སྒོ་ཟེར་མཁན་དེ་འོ་དེ་འདྲ་བསྲུང་ཐུབ་པ་ཡིན་ན་ནས་མ་གུས་པའི་ལྟུང་བ་འབྱུང་བའི་སྒོ་ཡོང་གི་མ་རེད། བག་མེད་པ་ཟེར་མཁན་དེ་ད་རང་གིས་བག་མེད་ཀྱི་སྤྱོད་པ་བྱས་བྱས་ནས་ནས་ལྟུང་བ་འབྱུང་ཆོག་གི་ཉོན་མོངས་མང་བ་ཟེར་མཁན་དེ་ད་ང་ཚོ་ཉོན་མོངས་ཤུགས་ཆེ་དྲགས་ཉོན་མོངས་བཀག་མ་ཐུབ་བ་བྱས།

འོ་ལྟུང་བ་འབྱུང་བའི་སྒོ་བཞི་པོ་དེ་བཀག་ནས་བསྲུང་བའོ། བསྟེན་པའི་དམ་ཚིག་ནི་སྔགས་པའི་རྟགས། རྡོ་རྗེ་དང་དྲིལ་བུ་དང་བགྲང་ཕྲེང་དང་ཅང་ཏེའུ་དང་དེ་ཁ་ཚུགས་ཀྱི་གོ་འགའ་བཤད་ཚད་པ་སྦྲགས་ཏེ་གསོལ་བཏང་སྟེ། རྒྱན་དྲུག་ལ་སོགས་པ་རྒྱུད་ནས་བཤད་པའི་དམ་ཚིག་གི་རྫས་རྣམས་འཆང་བའོ། དེ་ལ་ཐམས་ཅད་དངོས་སུ་བསྒྲུབ་ན་རབ། མ་མཐའ་ན་ཡང་རྡོ་རྗེ་དང།

རྩ་བའི། ལྟུང་བ་བཅུ་བཞི་སྤོང་བ་ནི་ཐོག་མ་ཉིད་དུ་གལ་ཆེ་སྟེ་རྩ་ལྟུང་ནི་སྔགས་ཀྱི་སྡོམ་པ་གཅོད་པའི་ཕམ་པ་ཡིན་པས་དེས་མ་གོས་པར་བྱས་པ་ལ་དབང་ཐོབ་པའི་དེ་མ་ཐག་ནས། དེ་ནས། སྒྲིམ་དགོས་པ་ནི། དབང་ཐོབ་ནས་དེ་མ་ཐག་པའི་གནས་སྐབས་སུ་ནི་སྒྲིམ་དགོས་རེད། དེའི་གནས་སྐབས་སུ་པའི་ཤོ་རྒྱོབ་ཅེས་ནི་ཁྱོད་ནི་དེ་བྱེད་མ་ཤོར་བ་བྱེད། ལྟུང་བ་འབྱུང་སྒོ་མ་ཤོར་བ་བྱེད་ནི་གྲོགས་སུ་བྱེད་དགོས་རེད། དབང་ཐོབ་ཚར་ཞོག་གོ་ཐོས་སློང་ཚར་ནི་སྡོམ་པ་བླངས་ཚར་བ་སྡོམ་པ་བླངས་ཚར་ཡིན་ཙང་དེ་ནི་སྐབས་སུ་སེམས་བསྒྲིམས་ནས་བསྲུང་མ་ཐུབ་ན། ནི་ཁོ་ལྟུང་བ་དེ་ཡོང་གི་རུ་བ་བླ་མ་ལྔ་བཅུ་པ་ལས་དེ་ནས་སྔགས་སོགས་སྦྱིན་པ་ཡིས། དམ་ཆོས་སྣོད་དུ་བྱས་ནས་སུ་རྩ་བའི་ལྟུང་བ་བཅུ་བཞི་ནི་བཀླག་དང་འཛིན་པ་ཉིད་དུ་བྱ། འབྱུང་བས་ན་རྩ་ལྟུང་བཅུ་བཞི་ཟིན་བྱས་བར་དེ་ཚོ་བློ་ལ་བཟུང་ཡིན་བྱས་ནས་དུས་རྒྱུན་དུ་ཁ་འདོན་བྱས་ནས་བློ་དེ་གིས་ཡང་དྲན་གྱི་རུ་བ་རྩ་ལྟུང་བཅུ་བཞི་དེ་བས་གདུང་ཚིག་བྱས་རུ་བ། འོག་ཏུ་ཚོགས་དྲངས་ཏེ་བློ་ལ་བཟུང་བ་ཡིན་ན་ཡག་ཡོད། དེ་ནས། ཞེས་དང། རྩ་ལྟུང་བཅུ་བཞི་པ་ལས་ཀྱང། གལ་ཏེ་བདག་ལ་ཕན་འདོད་ན། སྔགས་པས་འབད་དེ་བསྲུང་བར་བྱ། ཟེར། སྔགས་པས་ཟེར་ཏེ་སྔགས་ཉམས་སུ་ལེན་མཁན་དེ། སྔགས་ཉམས་སུ་ལེན་མཁན་དེ་ཡིན་ན། རྩ་ལྟུང་བཅུ་བཞི་པོ་དེ་སྲོག་ལ་ཐུག་པ་ཡིན་ན། འབྱུང་འཇུག་རྒྱུ་མ་རེད། ཟེར། ཞེས་རྩ་ལྟུང་གིས་མ་གོས་པ་ལ་འབད་ཅིང། མ་གོས་པ་ལ་འབད་ཅིང། གལ་ཏེ་གོས་ན་ཡང་དེ་མ་ཐག།

རྩ་ལྟུང་ཁྱོན་ནས་མ་གོས་མཁན་དེ་དང་རྩ་ལྟུང་གོས་ནས་བཤགས་ནས་དག་པ་ཡིན་པོ་དེ་གཉིས་ཀ་རྩ་ལྟུང་མེད་པར་གཅིག་པ་རེད་དེ། ཡིན་ནའི་ལམ་གྱི་རྟོགས་པ་སྐྱེ་བ་ལ་ནི་དཀའ་ལས་ཆེ་ཆུང་ཞེ་དྲག་ཡོང་གི་རེད། རྩ་ལྟུང་ཁྱོན་ནས་གོས་མ་བཅུག་པ་བྱས་ལམ་ཉམས་སུ་ལེན་མཁན་དེ་ཡིན་ན་རྟོགས་པ་ག་རེ་བྱས་ནའི་མྱུར་དུ་སྐྱེ་ཐུབ་ཀྱི་རེད། རྩ་ལྟུང་གོས་ཀྱི་ནི་བཤགས་ནས་དག་མཁན་དེ་རྩ་ལྟུང་ཡོད་མ་རེད་ཡིན་ནའི་ལམ་གྱི་རྟོགས་པ་སྐྱེ་བ་དེ་ཞེ་དྲག་དགོས་ཡོད་རེད། རྒྱུན་རིང་པོ་བར་དུ་འགོར་བ་རེད་རེད་དེ་ས་རྩ་ལྟུང་མ་གོས་པ་དེ་གལ་ཆེན་པོ་ཡིན་པ་རེད། ལྟུང་གཞན་གྱིས་ཀྱང་མ་གོས་པ་ལ་འབད་ལ། བྱུང་ན་ཡང་སླར་ཆོས་བཞིན་དུ་བཤགས་སྡོམ་གྱིས་ཕྱིར་བཅོས་པར་བྱའོ་ཞེས་དང་རྒྱུད་དང་དགོངས་འགྲེལ་རྣམས་ཀྱིས་བླ་མ་དངོས་གྲུབ་ཀྱི་རྩ་བར་ཡང་དང་ཡང་དུ་གསུངས་པ་ལ་བརྟེན་ནས་བླ་མ་དམ་པ་སྔ་མ། བླ་མ་དམ་པ་སྔ་མ་རྣམས་ཀྱིས་བླ་མའི་རྣལ་འབྱོར་བསྒོམ་པ་ལམ་གྱི་ཐོག་མར་གལ་ཆེ་བར་བཤད་པ་ཡང་རྩ་ལྟུང་དང་པོ་ཡི་སྒོ་འབྱེད་པར་བཤད་པ་བླ་མ་ལྔ་བཅུ་པའི་དམ་ཚིག་བསྲུང་བའི་ནང་དུ་བསྡུས་ཤིང། དེ་ཡང་བསླབ་བྱ་རྣམས་ཀྱི། བསླབ་བྱ་རྣམས་ཀྱི་ནང་ནས་གལ་ཆེ་ཤོས་ཅིག་ཡིན་ནོ་ཟེར། ཧོ་བླ་མའི་དམ་ཚིག་དེ་ཡིན་ན་ཞེ་དྲག་གལ་ཆེན་པོ་རེད་ཟེར་རྩ་ལྟུང་ཡིན་ནའི་ནི་ད་དང་པོ་ཨང་དང་པོ་དེ། རྩ་ལྟུང་བཅུ་བཞི་ཡིན་ན་ཨང་དང་པོ་དེ་དེ་བླ་མའི་དམ་ཚིག་བསྲུང་བ་རེད་པ་ཧོ་དེ་ཡིན་ས་དེ་གལ་ཆེན་པོ་ཞེ་དྲག་རེད། རིགས་ལྔ་སོ་སོ་ཡི། དེ་ནས། རིགས་ལྔ་སོ་སོ་ཡི་དམ་ཚིག་ལ་ནང་གསེས་ཀྱི་དབྱེ་བ་མཐའ་ཡས་ཀྱང་སྡོམ་གྱིས་བསྡུས་པ་ལ་བཅུ་དགུ་ཡོད་པ་སྔར་སྡོམ་བཟུང་གི་སྐབས་སུ་ཤེས་གསལ་བ་ལྟར་རོ། རིགས་ལྔ་སོ་སོ་ཡི་དམ་ཚིག་འདི་ལ་ད་བཅུ་དགུ་ཡོད་པ་དེ་ག་རེ་ཟེར་ན་སངས་རྒྱས་བྱང་ཆུབ་སེམས་དཔའ་ཀུན་བདག་ལ་དགོངས་སུ།